འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོས་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་ལྔའི་བྱེད་ཕྱོགས་ལ་གསར་བཟོ་རིམ་ཡིན། བོད་ནང་མང་ཚོགས་ཀྱིས་ཧ་ཅང་དགའ་མོས་ཆེ་བའི་མཛའ་གཞས་ཚེ་རིང་མཚོ་ཞེས་པ་དེའི་གཞས་ཚིག་སྨད་གསང་སྟག་གོས་བརྩམས་པ་དང་གཞས་པ་མགོ་ལོག་རྒྱལ་མཚན་གྱིས་བཏང་བའི་ཧ་ཅང་སྙན་བརྗིད་ལྡན་པའི་གླུ་གཞས་དེ་གསན་རོགས་གནང། གཞས་ཚིག་ནི། སེམས་དགའ་བའི་བུ་མོ་ཚེ་རིང་མཚོ་མོ་ཁྱེད་ཡིན། རི་གླུ་རྫ་ལ་མ་འཐེན་ང་རང་སྨྲེང་སླ་བས་སྙིང་གི་ཟུངས་ཁྲག་ཁོལ་མ་འདི་ངག་ལ་སྐྱོར་ནས་ཡོད་སེམས་དགའ་བའི་བུ་མོ་ཚེ་རིང་མཚོ་མོ་ཁྱེད་ལན་བུ་རླུང་ལ་མ་བསྐྱོད་ང་ཡི་དྲན་སླ་བས་བརྩེ་བའི་འུར་ཆུ་དུ་མ་དེ་གླུ་རུ་བཀུག་ནས་ཡོད།